ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན་བཤེས་གཉེན་བསྟེན་ཚུལ་དེ། བཤེས་གཉེན་བསྟེན་ཚུལ་དེ་ཆོས་གང་ལ་འགྲོ་བ་ཡིན་ན་བཤེས་གཉེན་བསྟེན་ཚུལ་དེ་གལ་ཆེན་པོ་རེད་བ། བཤེས་གཉེན་བསྟེན་ཚུལ་མེད་པ་ཡིན་ན་རྩ་བ་ཆད་པ་རེད་བ། ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་ཟེར་གསུངས་པ་རེད་བ། དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པའི་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་ནི་ཟེར་རྟེན་འབྲེལ་ཡག་ཉེས་ག་རེ་འགྲིག་དགོས་དགོས་ཡིན་ན། རྩ་བ་དེ་བཤེས་གཉེན་བསྟེན་ཚུལ་ལ་ཐུག་པ་ཡོད་ས་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་དེ་ག་དུས་དེ་གཅིག་ཆོད་པ་ཡིན་ན་མི་ཚེ་གཅིག་ལ་ཆོད་རྒྱུ་རེད་དེ་ག་དུས་དེ་མ་ཆོད་པ་ཡིན་ན་མ་ཆོད་པ་རེད། བཀའ་ཆད་མི་ཚེ་གཅིག་ལ་ཆོད་རྒྱུ་རེད་ལ་འཇིག་རྟེན་བྱ་བ་ལོང་དུ་མ་འགྲོ་བ་དེ་ལ་སོང་སོང་སོ་རམ་ཅི་རེད་འཇིག་རྟེན་བྱ་བ་ལས་ལོང་དུ་འགྲོ་གི་མ་རེད་ལ་གཙོ་བོ་གཙོ་བོ་ཐར་པ་དོན་གཉེར་ཡིན་ཟེར་ང་ཚོ་ཚེ་ཕྱི་མ་ཕན་ཆད་ཀྱི་ཉམས་ལེན་གྱི་རིམ་པ་དེ་གོང་མར་འཁྲུལ་འགྲོ་དགོས། བཤེས་གཉེན་བསྟེན་ཚུལ་ནི་ཕྱིར་འཁྲུལ་པ་ཡིན་ན་ཉམས་ལེན་གྱི་རིམ་པ་དེ་ཡོངས་སུ་རྫོགས་པར་འཁྲུལ་བྱེད་ནི་དཔེ་དག་པོ་ཞིག་རྒྱུད་ལ་སྐྱེ་ཡོད་ཡ་མེད། རྟོགས་པ་རྒྱུད་ལ་སྐྱེ་དཀའ་ལས་ཁག་ཅིག་བྱེད་པ་ཡིན་ན་བཤེས་གཉེན་དང་གྲངས་ཚད་ཀྱི་ལས་ཞུགས་དེ་སྐད་ཅིག་ལ་མགོ་ཡོངས་སུ་རྫོགས་པར་གོམས་པ་ཁ་ཅིག་རེད།

མ་མེད་མ་བསགས་ཅིང་ལྟོས་སུ་སྒོམ་རྒྱག་ཐུབ་ཀྱི་རེད་བ། དེ་འདྲ་དཀའ་ལས་བརྒྱབ་པ་རེད་ནི་རྔོག་ཆོས་སྐུ་རྡོ་རྗེའི་སྐུ་མདུན་ལ་ཟླ་བ་གཉིས་རིང་ལ་སྒོམ་བརྒྱབ་དེ་ཁོང་ལ་མྱོང་ཐོག་གི་རྟོགས་པ་སྐྱེ་མི་སྐྱེ་ཕར་ལ་བཞག་ནས་རྨི་ལམ་བཟང་པོ་ཙམ་ཡང་མ་མཐོང་བ་རེད། དེ་དག་ནི་བཤེས་གཉེན་གྱིས་དེ་ནི་ག་རེ་བསྲེགས་པ་ཡིན་ནོ་གནང་བ་མ་ཐོབ་པ་དང་དེ་འདྲ་བྱས་པ་ཡིན་ན་རྟོགས་པ་རྒྱུད་ལ་སྐྱེ་ས་ལ་ཐང་ཧ་ཅང་ནས་དཀའ་ལས་ཁག་པོ་རེད་ཧ་ཅང་ནས་ཀཱ་ལི་ཁག་པོ་རེད། ཚེ་འདི་ལ་ཡང་གྲངས་མ་འདྲི་མང་པོ་ཡོད་ཚེ་འདི་ལ་ཡང་ན་ཚ། དོན་སོ་དུ་མི་ནས།

དེ་གལ་སྲིད་མ་འཁྱོངས་པ་ཡིན་ན་རང་དང་རང་མཉམ་གྱི་མཉམ་དུ་ཁ་ཡོད་ལག་ཡོད་ཀྱི་རང་དང་རང་མཉམ་གྱི་ལྟོ་མཉམ་པོ་ཟ་ཡི་གེ་མཉམ་པོ་ཀློག་བདེ་ཁྱི་ཡི་འོ་དེ་ལ་དེ་ནས་དད་གུས་ཆེན་པོ་ཞིག་བྱེད་ཅེས་དང་དེ་ཡི་དགོངས་པ་མ་དཀྲུག་པ་ཅིག་དང་དེ་ལ་ངོ་རྒོལ་མེད་པར་ལས་ཀ་བྱེད་ཐུབ་ཡོད་དེ་ཡིན་ན་རང་ཚོ་ད་ལྟ་དངོས་གནས་ལ་ལས་རྟགས་ཀྱི་ཡིན་ནས་རྟགས་ཐོབ་པ་གྱི་བྱ་བ་ཞིག་རེད་མ་གཏོགས་ཁོ་མ་འཇོན་ཁྱིས་བྱ་བ་བྱེད་མ་རུང་རང་གྱི་སྒོ་ནས་མ་བྱས་མ་གཏོགས།

གཅིག་ཁག་པོ་རེད། ཨ་དེ་ཙམ་གྱིས་མ་འཁྱོངས་པ་ཡིན་ན། དེ་ན་དག་སྣང་སྦྱང་གང་ཐུབ་ཀྱིས་སྦྱང་གཅིག་མིན་རང་གི་བླ་མ་ལ་ཡིན་ན་ཀ་ཁ་སློབ་པའི་དགེ་རྒན་ནས་བཟུང་སྟེ། དབང་བསྐུར་རྒྱུད་བཤད་མན་ངག་གནང་བའི་དེ་བར་དུ་ཚང་མ་ཐམས་ཅད་ལ་བས་དབྱེ་བ་མེད་པ་ཅིག་ལ་བལྟ་ཐུབ་པ་བྱས། དབྱེ་བ་བཅོམ་ཆགས་པ་ཡིན་ན་བླ་མ་ལ་བཟང་ངན་བརྟག་པ་ཡིན་ན་གང་ཡང་ཡོང་གི་མ་རེད་བསམ་ནས་སྤྱན་སྔ་བློ་གྲོས་རྒྱལ་མཚན་གྱིས་ཞེ་དྲག་གསུང་གི་འདུག་ག། རང་གི་དད་གུས་ཆེ་ས་ཡི་བླ་མ་དེ་ལ་དད་པ་རིན་པོ་ཆེ་ཁྱད་པར་ཆེ།

ཁོང་གི་གསུང་འབུམ་དེ་གསུང་འབུམ་པོ་ཏི་བརྒྱད་ཡོད་རེད། ཁོང་གིས་མཛད་བཞག་བྱས་དེ་ནི་ལ། དེའི་གསུང་འདུག་ག་བླ་མ་གཅིག་ལ་དད་གུས་ཡོད་མདོག་ཁ་པོ་བྱས་པ་ཡིན་ན་བླ་མ་གཞན་གཅིག་ལ་དམ་ཚིག་ལ་ལྷད་ཞུགས་ཚར་སོང་ན་ཨ་ནི་བཤེས་གཉེན་བསྟེན་ཚུལ་ལྟོ་བ་གཅིག་མ་རེད་ལ། དེ། ཕན་ཐོགས་གང་ཡང་ཡོད་མ་རེད། འདྲ་འདྲ་འདྲ་འདྲ་གཅིག་བལྟ་དགོས་རེད། རང་གི་ཀ་ཁ་སློབ་པ་ཡན་ཆད་ནས་ལོན་ཏེ་ཚང་མ་ཐམས་ཅད་ལ། གཅིག་པ་གཅིག་པ་ཅིག་ནི་བལྟ་ཆ་སྙོམས་པོ་ཅིག་ནི་བལྟ་དགོས་རེད་བཤེས་གཉེན་བསྟེན་ཚུལ་ཟེར་དུས་ཞེ་དྲག་གལ་ཆེན་པོ་རེད་ས་འདི་ཚོའི་བླ་མ་རྣམས་ལ་ཕྱག་འཚལ་ལོ་ཟེར།

སོ་སོ་ཡང་དེ་ནས་སྐྱོན་བརྟག་ནི་མ་བརྟག་ཅེ་ན་ཡོན་ཏན་སྐྱོན་བཅོས་ཀུན་ནས་བརྟག་ཉིད་འདོད་པ་དེ་འདྲ་ཡོང་གི་འདུག་དེ་ག་རེ་རེད་ཟེར་ན་ཁོ་ལ་སྐྱོན་མེད་པ་མ་རེད་སྐྱོན་མང་པོ་ཡོད་རེད་ཡོན་ཏན་མཐོང་ཡང་ཤུགས་ཆེ་དྲགས་འདིའི་བྱེད་པོ་ལ་བརྟག་དེ་ཡི་སྒོ་ནས་བརྟག་པ་ཡིན་ན་དེ་ནས་བླ་མ་སངས་རྒྱས་སུ་ངེས་པར་དུ་བརྟག་ཐུབ་པ་རེད་གལ་སྲིད་སྐྱོན་མཐོང་ཡང་ཡོད་པ་ཡིན་ན་སྐྱོན་མཐོང་ཡང་བློ་དེ་ཡོན་ཏན་མཐོང་ཡང་གི་བློ་ལ་འགལ་རྐྱེན་དུ་མི་འགྲོ་བ་བྱས་ནས་མཐུན་རྐྱེན་ལ་གཏོང་བྱས་ན་འགྲིག་གི་རེད་མཐུན་རྐྱེན་ལ་གཏོང་བྱས་ན། ཁོ་སྐྱོན་མཐོང་བའི་བློ་གཅིག་ཡོད་པ་ཡིན་ན། ཆ་རྐྱེན་གཅིག་ལ་གཏོང་བཞག་པ་ཡིན་ན་གོ། ཡོན་ཏན་མཐོང་བའི་བློ་དེ་ལ་ཕན་དགོས་བ་མ་གཏོགས་གནོད་དགོས་བ་མ་རེད། བླ་མ་ལ་སྐྱོན་དེ་ཐུག་ཐུག་ཞིག་བྱ་བ་བླ་མ་དེ་ཁོང་ཁྲོ་ཚ་པོ་ཡོད་ད། སངས་རྒྱས་མ་རེད་དེ་ཁོང་ཁྲོ་ཚ་པོ་ཞིག་ལོས་ཡོད་ད་ཟེར་ན། བླ་མ་ཁོང་ཁྲོ་ཚ་པོ་བསྟན་པ་དེ་ང་ཡི་ཆེད་དུ་བསྟན་པ་རེད། ང་འདུལ་བའི་ཆེད་དུ་བླ་མ་ཁོང་ཁྲོ་ཚ་པོ་ཆེ་ང་ནས་བསྟན་བཞག་རེད་དེ་སངས་རྒྱས་ཀྱི་མཛད་པ་རེད་བསམས་ས་དྲན་པ་བསྟེན་པ་ཡིན་ན། ཁོང་ཁྲོ་ཚ་པོ་ཡིན་པ་མཐོང་དུས་ཁྱེད་ཀྱི་བློ་དེ་ཡོན་ཏན་མཐོང་བའི་བློ་གི་ཆ་རྐྱེན་ལ་འགྲོ་དགོས་བ། དེ་མར་པ་ལོ་ཙཱ་བ་གིས་མི་རྗེ་བཙུན་མི་ལ་ལ་ཨ་ནི་ལས་མ་དགོས་ཚུལ་གྱིས་ཤི་ཐེ་དགོས་མ་ལས་མ་དགོས་ཚུལ་གྱིས་ཤི་རུ་བཅུག་པ་རེད་དེ། དེ་ཡིས་མར་པ་ལོ་ཙཱ་བ་ཁོང་ཁྲོ་སྐྱོན་ལ་ལྟ་གི་མ་རེད་རྗེ་བཙུན་མི་ལ་ང་འདུལ་བའི་ཆེད་དུ་མར་པ་ལོ་ཙཱ་བ་ང་ལ་སྡུག་པོ་དེ་འདྲ་གཏོང་བ་མ་གཏོགས་ཁོ་རང་གི་ཆེད་དུ་མ་རེད་ཟེར་ན་སྙིང་ཐག་པ་ནས་ཚད་མེད་ཡིན་ནི་ངེས་པ་རྙེད་གྱུར་པ་གྱིས་མི་ལ་ལས་ཁོང་ཁྲོ་ཚ་པོ་དག་འདྲ་མི་གཅིག་གནང་དགོས་བ་རེད་དེ་ཁོང་ཁྲོ་ཚ་ཡག་དེ་སྐྱོན་མ་ཡིན་པ་ཁོ་རང་ཉིད་འདུལ་བའི་ཆེད་དུ་ཡོན་ཏན་ཆ་ལ་ལྟ་ཐུབ་དགོས་བ། ཡང་དེ་ལྟ་དེ་ཞེས་བྱ་བ་ཨ་ནི་རྒྱ་གར་གྲུབ་ཆེན་ཚོ་ཡི་སྤྱོད་པ་འདྲ་མི་འདྲ་མང་པོ་སྟོན་ཡག་དེ་སློབ་མ་དེ་ལྟ་དེ་ཞེས་བྱ་བ་འདུལ་བའི་ཕྱིར་དུ་བསྟན་པ་རེད་མ་གཏོགས། ཁོ་རང་ཆ་ནི་མེད་ས་ས་དེ་ཡང་ཡོན་ཏན་མཐོང་བའི་བློ་གི་ཆ་རྐྱེན་ལ་གཏོང་ཐུབ་དགོས། དེ་ས་བླ་མ་སངས་རྒྱས་སུ་བལྟ་ཡང་མི་དགོས་རེ་ཇི་ལྟར་བལྟ་དགོས་ཟེར་ན་ནི་རྒྱལ་བ་རྡོ་རྗེ་འཆང་གསུངས་པ་རེད་ས་རྒྱལ་བ་རྡོ་རྗེ་འཆང་གིས་སྐྱག་རྫུན་བཤད་ཡི་མ་རེད། འབྲས་མེད་ཕྱིར་ན་རྫུན་མི་གསུང་ཟེར་བའི་ནོར་འཁྲུལ་རྩ་བ་ནས་ཡོད་རེད་བ། འབྲས་མེད་ཕྱིར་ན་རྫུན་མི་གསུང་ཟེར་ན་རྫུན་གསུང་བ་ལ་དྲི་བ་འབྲས་བུ་ཡོང་གི་ཡོད།

ད་ནི་ཉིན་ཕྱེད་ཉིན་ཕྱེད་རག་གི་རེད་སྤྱི་ཚོགས་འབྲེལ་ལམ་ལ་སྒེར་གཅོད་རྒྱུ་ཡང་མ་རེད་ཟེར་ན་ཕ་མ་ཀྱང་བསླབ་བྱ་རྒྱོབ་དགོས་རུང་མ་གཏོགས་ཨ་ནི། ཁོ་སྤྱི་ཚོགས་འབྲེལ་ལམ་དུ་ག་ཚོད་བརྒྱལ་ནས་སྒེར་གཅོད་བྱས་ནས་ཨ་ནི། སྤྱི་ཚོགས་འབྲེལ་ལམ་དུ་བརྒྱལ་ནས་རྗེས་མ་སོ་སོ་རང་རང་ལ་ཉིན་ཕྱེད་བྱུང་ཟེར་ན་ཉིན་ཕྱེད་དེ་ཆུའི་ཁྲོད་ཡར་ལ་སོ་སྐར་ཚོ་ཚོ་བྱེད་ཡ་ཡོད་མ་གཏོགས་བསླབ་བྱ་རྒྱོབ་དགོས་སྐོར་བ་དེ་ས་སངས་རྒྱས་ཀྱིས་རང་གིས་བརྙེས་པའི་གོ་འཕང་དེ་ལ་སེམས་ཅན་ཐམས་ཅད་ཨ་ནི། ཡ་ཁོ་སྙིང་རྗེ་བོ་རེད་ཁོ་སྙིང་རྗེ་བོ་རེད་ལབ་པ་ཡར་ལེན་བྱས་ནས་འགོད་ས་ཡོད་མ་རེད། སོ་སོ་ཡི་ཐུགས་རྒྱུད་ལ་ཡོད་དེ་ཡི་སྐུ་གསུང་ཐུགས་ཀྱི་སྤངས་རྟོགས་ཀྱི་ཡོན་ཏན་དེ་གདུལ་བྱ་ལ་མར་བགོ་བཤའ་རྒྱོབ་ཡ་ནི་ཡོད་མ་ཕར་སྟེར་ཡ་ཡོད་མ་ཡང་རང་གིས་བརྙེས་པའི་གོ་འཕང་དེ་ལ་འགོད་དགོས་བྱུང་ཟེར་ན་གསུང་གི་འཕྲིན་ལས་དེ་མ་གཏོགས་ཡོང་ཡོད་མ་དེ་ས་མཛད་པ་ཀུན་གྱི་ནང་ནས་མཆོག་ཏུ་གྱུར་པ་དེ་གསུང་གི་མཛད་པ་ཡིན་ཟེར་དགོས་ཡ་རྒྱུ་མཚན་དེ་དེ་ཡིན་པ་རེད། གདུལ་བྱ་བླང་དོར་གྱི་གནས་ཕྱིན་ཅི་མ་ལོག་པ་བསྟན་ཡ་དེ་ལས་ལྷག་པ་གི་མཛད་པ་ཅིག་སྟོན་ཡ་མེད་པ་རེད་བ་དེ་ཡི་ས་མཛད་པ་ཀུན་གྱི་ནང་ནས་གསུང་གི་མཛད་པ་རེད་དེ་ས་གསུང་གི་མཛད་པ་དངོས་སུ་མཛད་མཁན་དེ་སུ་རེད་དུ་བརྟག་དེ་སྐུ་ལ་ང་རང་ཚོ།